ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ཨ་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡ་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡ་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡ་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡ་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའང་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས། འདི་ལྟར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གི་རྒྱལ་ས Paris ནང་རྟེན་གཞི་བྱས་པའི་ཀྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Kat Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་དང་དེ་གི་དྲི་གཞི་བརྒྱའི་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོང་ཚོས་གི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡ་ད་ལྟ་དེ་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་རྒྱ་ནག་ཁོངས་གཏོགས་གི་རང་སྐྱོང་གི་གནས་ཚུལ་རེད་བོད་རང་སྐྱོང་ལྗོངས་དང་བོད་རང་སྐྱོང་ལྗོངས་དང་འབྲེལ་བའི་གི་འཛིན་སྐྱོང་གི་ས་ཁུལ་སྐོར་ལ་ཡ་བཀའ་མོལ་ཞུས་པ་རེད་དེ་རིང་གི་ལེ་ཚན་འདི་ནང་ལ་ཡ་རིག་གཞུང་དང་སློབ་གསོའི་སྐོར་ལ་ཡ་བཀའ་མོལ་ཞུས་ཡ་དང། དེ་འདྲ་སོང་ཙང་ཐོག་མ་དེ་ལ་ཡ་གི་རིག་གཞུང་དང་སློབ་གསོ་ཟེར་བའི་བརྗོད་གཞི་རང་ཐོག་ནས་ཡ་མང་ཚོགས་ཀྱི་ངོས་ནས་ངོས་འཛིན་བྱེད་ཡ་དང་ཡང་རྒྱ་ནག་ངོས་ནས་ངོས་འཛིན་བྱེད་ཡ་དེ་བལ་ལོགས་སུ་ཡོད་རེད་བོད་ཀྱི་སྤྱིར་བཏང་གི་རིག་གཞུང་དང་སློབ་གསོ་ཟེར་ཡ་དེ་མང་ཆེ་བོད་པའི་ཆོས་དེ་བོད་ཀྱི་ནང་ཆོས་དང་འབྲེལ་བ་ཆེན་པོ་ཡོད་དེ་འདྲ་སོང་ཙང་འདས་པའི་བོད་དོན་དར་རྒྱས་ཟེར་བའི་དེབ་དེ་ནང་ལ་ཡ་རྒྱ་ནག་བཏོན་པའི་དྲི་བ་དང་འབྲེལ་བའི་ཐོག་ནས་ངས་བདེ་ཆེན་ལགས་ལ་བཀའ་འདྲི་ཐོག་མ་ཞུ་ཡ་དེ་ལ་ཡ། རྒྱ་ནག་གིས་བོད་དབང་བསྒྱུར་བྱས་པའི་རྗེས་ལ་ཡང་བོད་ཀྱི་སྲོལ་རྒྱུན་རིག་གཞུང་ལ་འཛིན་པའི་སྲིད་བྱུས་ག་རེ་འདྲ་ཞིག་ཟིན་མིན། ད་རྒྱ་ནག་གིས་དཔེར་ན་རིག་གནས་གསར་བརྗེ་སྐབས་ལ་ཡིན་ན་དམར་སྲུང་དམག་གིས་ཡིན་ན་ད་ལས་འགུལ་གཞི་རྒྱ་ཆེན་པོ་ཅིག་སྤེལ་བྱས་ད་བོད་ཀྱི་རིག་གཞུང་རེད་ཡུལ་གོམས་གཤིས་ལུགས་རེད་གང་ས་ཅི་ཐད་ནས་ཨ་ནི་རྙིང་པ་བཞི་རེད་ཟེར་བྱས་བྱས་རྩ་གཏོར་བཏང་ཡས་ཀྱི། བྱ་སྤྱོད་དེ་འདྲའི་ཅིག་སྤེལ་བྱས་ད་གཏོར་སྐྱོན་ཆེན་པོ་ཞིག་བཟོས་ཡོད་རེད་བྱས་ཙང་དེའི་སྐབས་དེ་ཡིན་ན་ད་བོད་ཀྱི་རིག་རྩལ་གཟིགས་ཡུལ་ནས་རེད་ཡུལ་ལུགས་གོམས་གཤིས་གཟིགས་ཡུལ་ནས་རེད་སྒྱུ་རྩལ་གཟིགས་ཡུལ་ནས་རེད་འདི་ཚོ་ཚང་མ་ལོ་ཉར་ཚགས་བྱེད་ཡ་ཟེར་དེ་རྩ་བ་ནས་བསྡད་མེད་པ་ཁོ་ན་ཅིག་རེད་ཤག་བྱས་ཙང་དེའི་ཐོག་ལ་ཡིན་ན་བོད་དོན་ཐོག་ལ་དོ་སྣང་གནང་མཁན Amy Heller། ཅེས་ཨེན་མེ་རི་བོ་ལོན་འགྲོ་ཟེར་ཁོ་རང་ཚོས་གསུང་ཡ་རེད་བྱས་ན་དཔེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་རྒྱ་ནག་གིས་ཨ་ནི་བོད་ལ་བཙན་འཛུལ་བྱས་ཡོད་རེད་འདི་བྱས་པའི་སྐབས་དེ་ཡིན་ན་ད་བོད་ཀྱི་རིག་གཞུང་ཐོག་ལ་འཛིན་ཡག་སྲིད་བྱུས་དེ་ཡིན་ན་འགྱུར་བ་ཆེན་པོ་ཅིག་ཕྱིན་པའི་གནས་ཚུལ་སྐོར་དེ་ནས་གསུངས་བཞག། ད་བྱས་ན་ད་ལྟ་ང་རང་ཚོས་གོང་དུ་གསུངས་པ་རེད་བོད་རིག་པའི་ཐོག་ལ་ཡང་མཁས་པ་ཨེ་མི་ཧེ་ལར་དང་ཨེན་མེ་རི་བོ་ལོན་འགྲོ་ཁོ་རང་གཉིས་ཀྱིས་གནད་དོན་འདིའི་ཐོག་ལ་ཡང་རྩ་བའི་ག་རེ་བཀའ་མོལ་གནང་འདུག་ཟེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་རྒྱ་ནག་གིས་བོད་དབང་བསྒྱུར་བྱས་པའི་རྗེས་ལ་ཡང་རྒྱ་ནག་རང་གི་སྲིད་བྱུས་རེད་ལག་བསྟར་བྱེད་སྟངས་རེད་དེ་མིན་སྤྱི་བཏང་གི་མི་མང་ངོས་ནས། སྲིད་བྱུས་དེ་ཚོའི་སྐོར་ལ་ཡང་སོ་སོའི་འཚོ་བ་དང་འབྲེལ་བའི་ཐོག་ནས་ཀྱི་བསམ་ཚུལ་དེ་ཚོའི་སྐོར་ལ་ཡང་ཁོང་ཚོས་ཅིག་ག་རེ་བྲིས་ཀ་གནང་འདུག་ལོ། དེ་འདིར་བཤད་རྒྱ་ནག་ད་བོད་ལ་དབང་བསྒྱུར་བྱས་པའི་རྗེས་ལ་ཡིན་ན་ལྷག་པར་དུ་ཨ་ནེ་རིག་གནས་གསར་བརྗེའི་སྐབས་ལ་ཡིན་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་རེ་བདུན་དེ་འདྲའི་ནང་ལ་ཡིན་ན་བོད་ཀྱི་རིག་གཞུང་དེ་ཡུལ་གོམས་གཤིས་ལུགས་ཚང་མ་ལ་ཡོད་དོ་ཅོག་ཚང་མ་ལ་རིན་ཐང་ལྡན་པ་ཚང་མ་ལ་ད་རྩ་མེད་བཏང་བྱས་ད་ཡིན་དམིགས་བསལ་བོད་ཀྱི་སྒྱུ་རྩལ་རིགས་བསྟན་བཅོས་དེ་འདྲའི་ཨ་ནེ་ང་རང་ཚོའི་བརྒྱུགས་ནས་དགོན་པ་གྲྭ་ཚང་དེ་ཚོ་གང་ག་ལྷག་མེད། བཟོས་བྱས་དེ་གྲས་དེ་ཡིན་ན་རྨོངས་དད་རེད་ཟེར་རོ་དེ་འདྲས་བྱས་བྱས་མ་སུ་མ་གི་གཏོར་བཤིག་བཏང་བྱས་དེ་འདྲས་བྱས་བྱས་བྱས་ཙང་དེ་ཚོ་ཡིན་ན་གྲོང་ཁྱེར་ནང་ཙམ་མ་ཟད་པའི་གྲོང་གསེབ་ལ་རྒྱ་རྒྱ་ཆེན་པོས་འདི་ལག་བསྟར་བྱས་བྱས་ད་རྒྱ་ནག་གཞུང་གི་སྲིད་ཇུས་ལག་ལེན་ག་རེ་བྱེད་ཀྱི་རེད་ཟེར་ན་རྒྱ་ནག་ཨ་ནི་གོང་བུ་གཅིག་གྱུར་གྱི་ཨ་ནི་མི་རིགས་ཅིག་ཡིན་ཅེས་བྱས་ད་གོང་བུ་གཅིག་གྱུར་གྱི་མི་རིགས་དེ་ཨ་ནི་རྩ་ཁྲིམས། འདིའི་ནང་ད་མི་རིགས་འདྲ་མཉམ་ཅེས་བྱས་ཁ་ནས་བཤད་པ་ཙམ་མ་གཏོགས་ད་ལག་ལེན་ཐོག་ལ་མི་རིགས་དབྱེ་འབྱེད་ཀྱི་སྲིད་བྱུས་ཞེ་པོ་ཅིག་ལག་ལེན་བསྟར་བྱས་ད་རྒྱ་ནག་གིས་བཙན་བཟུང་བྱས་པའི་གྲངས་ཉུང་མི་རིགས་ཟེར་བ་དེ་དག་ནང་ལ་ཡིན་ན་རྒྱ་མི་རིགས་རང་གི་རིག་གཞུང་དར་སྤེལ་བྱེད་པ་མ་གཏོགས་གཅིག་གིས་གྲངས་ཉུང་མི་རིགས་སོ་སོའི་གཅིག་རིག་གཞུང་ཡུལ་སྲོལ་གོམས་གཤིས་དེ་ཚོ་ཡིན་ན་རྒྱ་ནག་གཞུང་གིས་གཙོ་བོ་ཁོ་རང་ཚོའི་རྩ་འཛིན་དང་མཐུན་གྱི་མེད་པ་ཅིག་དམིགས་ཡུལ་ཅིག་འཛིན་པ་བྱས་ཤིང། ད་དེ་འདྲ་སོང་ཙང་ད་ལྟ་ང་རང་ཚོ་གོང་དུ་གསུངས་པ་རེད་བོད་པའི་ཀྱི་རིག་གཞུང་རེད་སྒྱུ་རྩལ་དེ་ཚོ་ཚང་མ་ལ་རྒྱ་ནག་ཁོ་རང་ཚོའི་སྲིད་ཇུས་དང་མཐུན་པ་ཞིག་དང་བོད་པའི་ཀྱི་སྒྱུ་རྩལ་འདི་རེད་བོད་པའི་ཀྱི་རིག་གཞུང་འདི་རྒྱ་མིའི་སྒྱུ་རྩལ་ཅིག་ལ་རིག་གཞུང་ཅིག་ལ་བསྒྱུར་བའི་ཀྱི་ད་ག་རང་ཅིག་ཁོང་ཚོ་ཐབས་ཤེས་བྱས་པ་རེད་དེ་འདྲ་སོང་ཙང་གནས་སྟངས་འདིའི་སྐབས་ལ་ཡང་བོད་པའི་ཀྱི་རིག་གཞུང་དེ་ཚོ་དང་བོད་པའི་ཀྱི་སློབ་གསོ་མང་ཤས་ཅིག་གི་ཆོས་དང་འབྲེལ་བ་ཞིག་སོང་ཙང་བོད་ནང་གི་ད་ཆོས་ཕྱོགས་ཀྱི་མཛད་སྒོ་རེད་ཆོས་ཕྱོགས་ཀྱི་དུས་སྟོན་དེ་ཚོ་ཨ་ནི་རྒྱ་ནག་གི་ཆབ་སྲིད་ཀྱི་གནད་དོན་རེད་དེ་མིན་གྱི་ཆོས་དང་མ་འབྲེལ་བའི་དེ་འདྲའི་ཅིག་ལ་བསྒྱུར་བའི་ཐབས་ཤེས་དེ་རྒྱུ་མཚན་ག་རེ་ན་ལོ།

འདི་ཡང་ལག་ལེན་བྱས་འདི་བྱས་པའི་སྐབས་དུས་ཡིན་ན་རྒྱ་ནག་གཞུང་གི་གོང་བུ་གཅིག་གྱུར་ཟེར་དེ་ནི་གནོད་ཀྱི་ཡོད་པ་གཅིག་དེ་འདྲ་ཡིན་ཙང་ད་སྤྱི་ཚོགས་ནང་ལ་རྒྱལ་ཡོངས་ནང་ལ་དཔེར་ན་ཆོས་ལུགས་དར་སྤེལ་ཆེན་པོ་བྱེད་ཡ་དང་ཆོས་བྱེད་སྒོ་སྤེལ་ཡ་དང་དེ་ཚོ་ཡིན་ན་ཨ་ནི་བཙན་དབང་ཐོག་ནས་ཨ་ནི་བཀག་འགོག་བྱེད་ཡ་དེ་ཡིན་ན་ཕལ་ཆེར་རྒྱ་ནག་གི་ད་རྩ་བའི་གཅིག་དམིགས་ཡུལ་འགྲུབ་ཡ་ལ་ཡིན་ན་བཀག་འགོག་ཐེབས་ཀྱི་ཡོད་པའི་ཁུངས་འདྲེན་བྱེད་ཡིན་ཟེར་རེད། ད་ལྟ་དཔེ་མཚོན་དུ་བོད་རིག་པའི་མཁས་པ་ཨེ་མི་ཧེ་ལེར་དང་ཨེན་མེ་རི་བོ་ལོན་འགྲོ་ཁོ་རང་གཉིས་ཀྱིས་བོད་ནང་གི་དར་རྩེ་མདོ་གི་ཁུལ་ལ་ཡང་རྟ་རྒྱུག་སྐོར་ལ་ཡང་ཁོ་ཚོས་འགྲེལ་བ་ཞིག་བྱས་དེ་ཐོག་མར་བཤད་པ་ཡིན་ན་གཅིག་ནི་རྟ་རྒྱུག་འདི་འགོ་སྟོད་ཡིན་ན་དེ་འདྲའི་མེན་པར་ཅིག་ཅིག་གིས་ཡུལ་ལྷ་གསོལ་ཡ་དང་དེ་འདྲའི་གནས་ཚུལ་ཡིན་ཟེར་ད་དེ་གནས་ཚུལ་ག་རེ་བཟོས་འདུག་བལྟས་ཆ་ལ། ད་ནི་གོ་འདོད་བསྟུན་ནས་ནང་ལ་སོང་ན་ཤི་རེ་ཞེ་མི་དགེ། ཁུལ་ཡིན་ན་ད་ཅིག་རྟ་རྒྱུག་བཏང་ཡ་ཟེར་དེ་ཡིན་ན་ཁམས་ཁུལ་ཡིན་ན་ཅིག་ཁ་ཅིག་རྟ་རྒྱུག་བཏང་དེ་ནས་ཨ་ནི་བསང་གསོལ་བཏང་འདི་བྱས་ནི་ད་ཁུ་རྟ་རྒྱུག་དེ་རིགས་གང་བཏང་ཅིག་དེ་ཅིག་བར་རིགས་གང་ལ་ཡིན་ན

ད་ང་རང་ཚོ་གསུངས་པ་བྱས་ན་ད་མགོ་སྟོད་དུ་བོད་ནང་གི་ད་གི་ཆོས་ཕྱོགས་དང་འབྲེལ་བ་ཡོད་པའི་གི་དུས་སྟོན་དེ་ཚོ་ད་རྒྱ་ནག་གི་ད་ཆོས་དང་མ་འདྲ་བའི་གི་ད་དུས་སྟོན་ཞིག་ལ་ཁོང་ཚོས་བསྒྱུར་རྒྱུའི་ཐབས་ཤེས་བྱེད་གི་འོག་རེད་ད་གསུངས་པ་རེད་ལོ་ཐབས་ཤེས་བྱེད་པའི་རྒྱུ་མཚན་དེ་གང་ཡིན་ན་ཁོང་ཚོས། རྒྱུ་མཚན་གང་ཡིན་ཟེར་ན་བོད་གི་ད་ལས་འགུལ་གང་སློང་འདི་ཆོས་ཕྱོགས་དང་འབྲེལ་བ་ཡོད་པ་ཅིག་ཡིན་དུས་ད་ཁོ་ཆབ་སྲིད་ལས་འགུལ་ཅིག་ཡིན་ན་ཆོས་ཕྱོགས་དང་འབྲེལ་བ་ཞིག་ཆགས་ཡོང་གི་རེད་དེ་ཡིན་དུས་ལས་འགུལ་དེ་མུ་མཐུད་ནས་འདུག་བཞག་པ་ཡིན་ན་རྒྱ་མིས་ད་བོད་བཙན་བཟུང་བྱས་ནས་ཧམ་ཟ་བྱས་པ་དེ་འདྲ་ཅིག་ཡིན་དུས། རྒྱ་མི་རང་གིས་ད་བོད་དེ་བཙན་དབང་གིས་བཙན་བཟུང་བྱས་པ་ཅིག་མཚོན་ཡས་ཅིག་མ་གཏོགས་བོད་དང་རྒྱ་ནག་ཟེར་དུས་ཁ་ཁ་ད་ཞེ་པོ་ཅིག་ཡིན་པ་དེ་གསལ་པོ་ཞེ་པོ་ཅིག་མཐོང་ཐུབ་ཀྱི་ཡོད་པ་དེ་འདྲ་ཅིག་བརྟེན་ནས་རྒྱ་ནག་གི་དེ་ཨ་ནི་བཀག་འགོག་བྱས་ད་ཨ་ནི་རྒྱ་ནག་གི་གཅིག་གྱུར་ཟེར་ད་གོང་བུ་གཅིག་གྱུར་ཟེར་དེ་མཚོན་ཡས་ཀྱི་ཆེད་དུ་ཁོ་བཀག་འགོག་བྱས་དེ་འདྲ་ཅིག་ཡིན།
རྣམ་པ་ཚོས་ད་ལྟ VOA ཡ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་བརྟག་དཔྱད་ལེ་ཚན་གསན་བཞིན་ཡོད་པ་རེད།

ད་དེ་ནས་ད་ལྟ་བདེ་ཆེན་ལགས་ད་ལྟ་ཕྱི་རྒྱལ་གྱི་གསར་པ་འགའ་ཤས་ཀྱིས་བཤད་པ་བྱས་ན་ཡང་ན་རྒྱ་ནག་གིས་བོད་པའི་ལོ་རྒྱུས་དང་རིག་གཞུང་དེ་སྣང་མེད་དུ་བཏང་བ་རེད་ཟེར་འདྲ་ཅིག་བཤད་ཀྱི་ཡོད་རེད་བྱས་ཙང་འདི་སྐོར་ལ་ཡང་རྒྱ་ནག་གཞུང་ཁོ་རང་ཚོ་གི་ལན་འདེབས་ག་རེ་བྱས་པ་ཡིན་ན་དེ་ཡང་དེ་མིན་གྱི་བོད་རིག་པའི་གི་མཁས་པ་ཨེ་མི་ཧེ་ལར་གྱིས་ཁོ་རང་གི་ག་རེ་གསུངས་འདུག་ལོ། རྒྱ་ནག་ཁོ་རང་ཚོའི་དཔེར་ན་ཅེ་ནི་བོད་ཀྱི་སྲོལ་རྒྱུན་རིག་གནས་ནི་གཙོ་གཉེར་དང་གོང་འཕེལ་བཏང་ཡས་ལ་འབད་བརྩོན་ཆེན་པོ་བྱས་ཡོད་ཟེར་བྱས་ད་ཁོང་ཚོས་དེ་འདྲའི་བཤད་བོད་ཡིག། གི་སློབ་ཁྲིད་ཉམས་ཞིབ་ཚོགས་པ་སེ་བོད་ཀྱི་སྐད་ཡིག་དགེ་རྒན་སྦྱོང་བརྡར་ལྟེ་གནས་ཁང་སེ་དེ་འདྲ་བཙུགས་བྱས་འདི་བྱས་ཡོད་ཅེས་བཤད། ཁོ་རང་ཚོའི་དེ་འདྲ་ཅིག་རྒྱ་མིས་འགྲེལ་བཤད་དེ་འདྲ་ཅིག་བརྒྱབ་འདུག་ད་ཡིན་ནའི་བློ་གཟུ་བོར་གནས་པ་རེད་ད་ག་ནང་བཞིན་ངས་བོད་དོན་ཉམས་ཞིབ་པ་ཨ་མི་ཧེ་ལར་ཨན་ཁོ་རང་གི་ཡིན་ན་དྲི་བ་དེ་ལ་རྒྱ་ནག་གཞུང་གིས་དྲི་ལན་དེ་རྩ་བ་ནས་ཁ་གསལ་མི་འདུག་ཅེས་བཤད་དེ་འདྲ་གསུངས་བཞག་ཁ་གསལ་མི་འདུག་གསུངས་པའི་རྒྱུ་མཚན་གང་ཡིན་ཟེར་ན་བོད་སྐད་ཡིག་རེད་ལོ་རྒྱུས་རེད་སྲོལ་རྒྱུན་གསོ་རིག་སློབ་ཁྲིད་སོགས་ཨ་ནེ་མཉམ་དུ་བྱས་བྱས་ཨ་ནེ་གླེང་བྱས་དེ་འདྲ་བྱས་ཤག་དེ་འདྲ་བྱས་པའི་སྐབས་དུ་རྒྱ་ནག་གིས་ཐད་ཀར་ལན་འདེབས་གསལ་བོར་མ་བྱས་པ་བྱས་བྱས་གང་ལྟར་དེ་ག་འདི་སྲུང་སྐྱོབ་བྱས་ཡོད་ཟེར་བ་རོབ་ཅིག་མ་གཏོགས་པའི་ཕར་འགྲེལ་བཤད་གསལ་བོ་དང་ཁ་གསལ་བོ་དེ་འདྲ་ཅིག་བྱས་ཡོད་ས་མ་རེད་བྱས་ཙང་དེའི་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་འགྲེལ་བཤད་བརྒྱབ་པ་སེ་དེའི་ཐོག་ལ་ཡིན་ན་འོ་སྐད་ཅིག་དེ་འདྲ་བཤད་པའི་སྐོར་ཅིག་དེ་འདྲ་གསུངས་ཤག་བྱས་ཙང་རྒྱ་ནག་གཞུང་གིས་ཨ་མདོ་བོད་ཀྱི་ལོ་རྒྱུས་རིག་གཞུང་ཨ་ནེ་གལ་ཆེར་བརྩི་གི་ཡོད་པའི་ཐད་ལ་རྒྱ་མིའི་བསམ་བློའི་ནང་ལ་རིག་གཞུང་ཟེར་བ་དེ་ཏག་གང་ལྟར་རྒྱ་མིའི་རིག་གཞུང་ཁོ་ན་ལས་མེད་པ་ཅིག་ལ་རྒྱ་མི་ཁོ་རང་ཚོ་དེ་འདྲ་ཅིག་ངོས་འཛིན་བྱས་མ་གཏོགས་བོད་ལ་བོད་པའི་ཨ་ནེ་ཞེ་དྲག་གི་གཏིང་ཟབ་པའི་རིག་གཞུང་འདི་འདྲ་ཅིག་ཡོད་པ་ཅིག་ཁོང་ཚོས་ངོས་འཛིན་གི་བྱེད་ཀྱི་ཡོད་ས་མ་རེད་བྱས་ཙང་རིག་གཞུང་སྲུང་སྐྱོབ་བྱེད་ཀྱི་ཡོད་ཟེར་དེ་ད་རྒྱ་ནག་གཞུང་གིས་སྤེལ་བའི་རིག་གཞུང་ད་ག་རང་ལ་ཆ་བཞག་བྱས་དེ་འདྲ་བྱས་བྱས་དེ་བྱེད་གི་ཡོད་ས་རེད་ཤག་བྱས་ཙང་དེ་ཡིན་ན་དཔེར་ན་གླིང་གེ་སར་གྱི་སྒྲུང་གི་ངོས་ནས་ཆ་བཞག་ན་གླིང་གེ་སར་རྒྱ་མི་ཡིས་ད་ཁ་ཅིག་ག་རེ་ཟེར་བ་རེད་ཟེར་ན་གླིང་གེ་སར་ཨ་ནེ་རྒྱ་ནག་ནས་བྱུང་རེད་ཟེར།

པ་ལ་ཡང་ཁོ་ཚོས་ཀྱིས་ཁྱད་པར་བྱས་ནས་ཉིད་ལ་ཡང་རྒྱ་ནག་གཞུང་གི་ངོས་ནས་ཡང་རྒྱབ་སྐྱོར་དང་སྐུལ་སྤེལ་བྱས་ལ་ཁྱད་པར་ག་རེ་འདུག་ལོ། ད་ལྟའི་ཆོས་ཕྱོགས་ཀྱི་འབྲེལ་བའི་རིག་གཞུང་ཟེར་དེའི་ཐོག་ལ་རྒྱ་མིས་སྣང་མེད་རེ་བ་ཞིག་དང་སྣང་ཆུང་བཏང་ཡས་དང་དེ་ནས་གཡོལ་ཐབས་བྱེད་ཡས་རེད་བྱས་རྒྱུན་དུ་བྱེད་མི་རེ་བ་དེ་འདྲ་ཆགས་བསྡད་པར་གང་ཡིན་ཟེར་ན་བོད་ཀྱི་ཆོས་དང་རིག་གཞུང་ཟེར་གྱི་རྩ་བ་ཅིག་ད་དཔེར་ན་རྒྱ་གར་ནས་བྱུང་བ་ཞིག་མ་གཏོགས་རྒྱ་ནག་ནས་ཡང་དར་བྱས་ཡོང་བསྡད་ཀྱི་ཡོད་མ་རེད་བྱས་ཙང་དེས་རྒྱ་མི་གིས་དེའི་སྒང་ལ་འགྲོ་ས་མེད་པའི་དགའ་དུས་དེ་བ་ཅིག་ཡོད་ཅིང་དེ་ནས་སྣང་མེད་བཏང་ཡས་དང།

ཁོང་ཚོས་ནི་ཆོས་མེད་རིང་ལུགས་ཅིག་གསུངས་ན་ཡིན་ན་ཡང་ཁོང་ཚོས་ཀྱི་བོད་ཀྱི་གནད་དོན་ཐོག་ལ་ཡ་ཁོང་ཚོས་ཀྱི་གཞུང་འབྲེལ་ཐོག་ནས་ཡ་སྡང་འཛིན་དང་དེ་འདྲ་ཅིག་ཡོད་སར་འདིའི་ཐོག་ལ་ཡ་ད་ལྟ་བོད་རིག་པའི་མཁས་པ་ཨེ་མི་ཧེ་ལར་གྱིས་ཁོ་རང་གིས་ག་རེ་གསུངས་འདུག་ལོ། བོད་རིག་པའི་མཁས་པ་ཨེ་མི་ཧེ་ལར་གྱིས་ཨ་ད་གསུངས་ཡས་བྱས་ན་དཔེ་དང་པོ་ངོ་བོའི་ཆ་ནས་ཨ་ནི་ཨི་ཡིན་རྒྱ་ནག་གཞུང་དེ་ཡིན་ན་ཆོས་མེད་སྨྲ་བ་ཅིག་ད་དམར་ཤོག་ཚོགས་པའི་སྤྱི་ཚོགས་ཀྱི་དེ་འདྲ་ཅིག་ཆགས་བསྡད་བྱས་དེ་ཡིན་པ་བྱས་དེ་ཡིན་དུས་ཨ་ནི་རྒྱ་མིས་དམར་ཤོག་ཚོགས་པ་དེ་ག་རེ་བྱེད་དགོས་རེད་ཟེར་ན་རྩོད་གཞི་ཅན་ཅིག་ལ་ངོས་འཛིན་བྱས་བྱས་དེ་འདྲ་ཡོང་གི་ཡོད་རེད། དེ་ཡིན་དུས་ཨ་ནེ་བོད་ལ་ཆ་བཞག་ན་ཨ་ནེ་ཏཱ་ལའི་བླ་མ་སྐུ་མདུན་རིམ་བྱུང་གི་ཆོས་ལུགས་ཀྱི་དབུ་ཁྲིད་མཛད་ཐོག་དང་ཆོས་སྲིད་གཉིས་ཀྱི་དབུ་ཁྲིད་མཛད་ཐོག་དང་ད་སྐུ་དྲག་ཚོས་ཡིན་ན་ཨ་ནེ་ལས་སྣེའི་འགན་འཁུར་བྱས་དེ་འདྲའི་ཨ་ནེ་སྲིད་གཞུང་དེ་ཡིན་ན་རྒྱ་ནག་གཞུང་གིས་དགྲ་འཛིན་ཆེན་པོ་བྱེད་ཀྱི་ཡོད་རེད། དུས་ད་ལྟ་ཡིན་ནའི་ད་ཡང་ནས་ཡང་དུ་ད་ཆོས་དད་ཆེ་བའི་རིག་གཞུང་དེ་ཨ་ནེ་ཞེན་ཆགས་ཆེན་པོ་བྱེད་ཀྱི་འདུག་ཅེས་བྱས་རྒྱ་མི་སྐྱོན་འཛུགས་རེད་ད་སྡང་ཟུག་རེད་ཆེན་པོ་བྱེད་ཀྱི་ཡོད་པ་བྱས་བྱས་ཁོ་ཁོ་འདྲ་ཅིག་རེད་ཤག། དྲི་བ་ཐ་མ་དེ་ཞུ་ཡས་དེ་ལ་ཡ་བོད་པའི་གི་རིག་གཞུང་དང་རྒྱལ་རབས་ལོ་རྒྱུས་སྐོར་དང་འབྲེལ་བ་སོང་ཙང་ད་ལྟའི་ཆར་ལ་ཡ་རྒྱ་ནག་གིས་བོད་ནང་ལ་ཡ་བོད་པའི་སྐད་ཡིག་རེད་བོད་པའི་ལོ་རྒྱུས་རེད་དེ་འདྲའི་སྐོར་ལ་ཡ་ཁོང་ཚོས་ཀྱི་ངོས་འཛིན་རེད་ཨ་ཁོང་ཚོས་ཀྱི་ལག་བསྟར་ག་རེ་བྱེད་ཀྱི་ན། ད་ཨ་ད་བོད་རིག་པའི་མཁས་པ་ཨེ་མི་ཧེ་ལར་ཁོ་རང་གིས་ད་གསུང་ཡས་བྱས་ན་དཔེར་ན་ནི་ད་ལྟའི་ཆར་ཨ་ནི་ཆོས་མེད་སྨྲ་བའི་ཨ་ནི་དམར་ཤོག་གི་སྤྱི་ཚོགས་དེའི་ནང་ལ་ཡིན་ན་ཆོས་ལུགས་དེ་ཨ་ནི་རྩོད་གཞི་ཅན་ཅིག་ལ་ད་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་དུས་ཨ་ནི་བོད་ལ་ཆ་བཞག་ན་ཏཱ་ལའི་བླ་མ་སྐུ་མདུན་རིམ་བྱུང་གིས་ཨ་ནི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་གནང་གི་ཡོད་པ་ད་སྐུ་དྲག་ཚོས་ཨ་ནི་ལས་སྣེའི་འགན་ཁྱེར་བྱས་ཨ་ནི་བོད་གཞུང་དེས་གཞུང་འཛིན་དེ་འདྲ་གནང་གི་ཡོད་པ་ཡིན་ཙང་དེས་རྒྱ་ནག་གཞུང་གིས་དགྲ་འཛིན་ཆེན་པོ་ཅིག་བྱས་བྱས་ད་ག་དུས་ཡིན་ནའི་ཨ་ནི་ཆོས་ལུགས་ལ་ཆོས་དད་བྱེད་ཀྱི་འདུག་དེར་ཞེན་ཆགས་བྱེད་ཀྱི་འདུག་ཟེར་བྱས་རྒྱ་ནག་གིས་བོད་ཀྱི་ཆོས་དང་རིག་གཞུང་ལ་སྡང་ཟུག་ཆེན་པོ་བྱེད་ཀྱི་ཡོད་རེད་ཟེར་བྱས་ཨ་ནི་ཁོ་རང་གིས་དེ་འདྲ་ཅིག་གསུངས་ཤག། དེ་བྱས་ན་ད་དེ་རིང་ང་གཉིས་ཀྱི་ལེ་ཚན་དེ་མཇུག་སྒྲིལ་ཞུ་ཡས་དང་ལེ་ཚན་རྗེས་མ་དེ་ནང་ལ་ཡིན་ན་བོད་ཀྱི་སྲོལ་རྒྱུན་རྩོམ་རིག་དང་སྒྱུ་རྩལ་ཐོག་ལ་ཡང་རྒྱ་ནག་གཞུང་གི་ལྟ་ཚུལ་ག་རེ་ཡིན་མེད་སྐོར་ལ་ཡང་གྲོས་མོལ་མུ་མཐུད་ཞུ་གི་ཡིན་བོད་དོན་དག་རྒྱལ་གྱིས་ང་ཚོའི་ལས་རིམ་ཁག་ལ་གསན་པར་ཐུགས་རྗེ་ཆེ།